ཨ་རི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ལྕོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་ལས་རིམ་ནང་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ནང་ལ་ཡང་ཆིབས་བསྒྱུར་མཛད་འཆར་ཐུགས་གཏན་འཁེལ་བ་ཡོད་པ་ནང་བཞིན་གྱི། འབྲས་ལྗོངས་སུ་ཆིབས་བསྒྱུར་གྱི་གལ་གནད་སྐོར་ལ་ཡང་གླེང་མོལ་ཞུ་གི་ཡིན། ལས་རིམ་འདིའི་ཆེད་དུ་ད་རིང་ང་ཚོའི་སྐུ་མགྲོན་དེ་ཨ་ནི་བོད་ཀྱི་ཡིག་གཟུགས་སྒྱུ་རྩལ་བ་འཇམ་དབྱངས་རྡོ་རྗེ་ལྕགས་རི་ཤར་ལགས་ཆགས་བསྡད་ཀྱི་ཡོད། འཇམ་དབྱངས་ལགས་ཡིན་པ་ཡིན་ན་དེ་སྔ་ཨ་ནི་འབྲས་ལྗོངས་གཞུང་གི་ལས་བྱེད་ཟུར་པ་ཅིག་དང་དེ་བཞིན་གྱི་བོད་མིའི་སྒྲིག་འཛུགས་ནང་ལ་ཡང་ཕྱག་ལས་གནང་མྱོང་ཡོད་རེད། འཇམ་དབྱངས་ལགས་དུས་ཚོད་གནང་བ་ཐུགས་རྗེ་ཞུ་ཡས་དང། གོང་དུ་བཀའ་མོལ་བྱས་པ་ནང་བཞིན་ད་གོང་ས་མཆོག་ཕྱི་ཚེས་བཅུ་གཅིག་ནས་ད་ས་གནས་ལ་ཡར་ཆིབས་བསྒྱུར་གནང་བྱས་དེ་མཇུག་གུ་ལ་ད་གཙོ་བོ་དེ་ཆོས་འབྲེལ་ཚེས་པ་བཅུ་གཉིས་ཉིན་མོ་དེ་ལ་ཡར་དབུ་འཛུགས་གནང་གི་འདུག་ད་ས་གནས་ལ་ཡར་གཞུང་འབྲེལ་གྱི་གྲ་སྒྲིག་དང། དེ་ནས་ཨ་ནི་མང་ཚོགས་ནང་ལ་ཡར་ད་ཅིག་གི་ཚོར་བ་ག་འདྲས་རིགས་གཟིགས་ཡས་ཡོད་ན།

གོ་ལེ། ཁོ་རང་ད་ས་བ་སི་ནི་ད་ལོ་ཤི་ཟི་ཆེན་པོ་ཁོ་རང་གི་སྐབས་ལ་ཡ་ཅང་ལོ་ཆིག་ཁྱོན་ན་མ་འདུག་ད་དེའི་སྔས་ལ་ཡ chief minister ཚང་མའི་སྐབས་ལ་ཡ་སྐུ་མདུན་གདན་འདྲེན་ཞུས་པ་ནས་བྱས་བྱས་ད་རེས་དེ་ཁོ་རང་གི་ཞེ་ཅིག་ཨུ་ཚུགས་བསྐྱོན་བྱས་ད་ཁོ་རང་གི་དུས་ཚོད་དེའི་ནང་ལ་ཡ་གཅིག་གདན་འདྲེན་ཞུ་ཡ་གི་ཐབས་ཤིག་བྱས་བྱས་པ་རེད་བསམ་འདུག་ངས་བསམ་པ། གང་ལྟར་དུ་ད་ཁ་མཆེ་གདན་འདྲེན་ཞུས་པ་ནི་ད་ཅང་ལོ་མི་ཆེ་ད་དུས་ཚོད་ནང་པ་དེ་ལ་ཡ། ཅིག་འབྲས་ལྗོངས་ནང་ལ་ད་གྲ་སྒྲིག་ངེས་འདུག་བལྟས་བས་ན་བེ་ཆེ་ད་འདྲ་བོ་འདུག་དེ་འདྲ་བོ་ལ་གྲ་སྒྲིག་བྱེད་ཨ་ཡོད་བསམ་པར་རང་གི་མ་གཞི་ད་སྔོན་མ་ང་ཚོ་དུས་འཁོར་དབང་ཆེན་དགུ་བཅུ་གོ་གསུམ་གོ་བཞི་གི་དེ་དུས་དུས་འཁོར་དབང་ཆེན་གནང་དུས་བསམ་པ་ད་དུས་དེ་དུས་འཁོར་དབང་ཆེན་གྱི་གྲ་སྒྲིག་རེད་བ་ཡང་གྲ་སྒྲིག་ལོག་ཁར་བར་ད་རིང་དེ་སྐུ་མདུན་གྱི་ཚེས་པ་བཅུ་གཉིས་ཉིན་མོ་དེ་ལ་ཡང་ཆུ་ཚོད་གཉིས་ཀྱི་གསུང་ཆོས་ཞིག་ཞོགས་ཀས་འདུག་དེ་ཡིན་དུས་བརྟན་བཞུགས་བྱས་དེ་འདྲ་ཞིག་མ་གཏོགས་མི་འདུག་དེ་ལྟ་ཡིན་ན་གྲ་སྒྲིག་ཧ་ལས་པའི

ཧི་མ་ལ་ཡའི་རི་རྒྱུད་དུ་སུ་ནང་ལོགས་ལ་ཡ་ཆེ་ཆེ་བུའི་ནང་ནང་སྡེ་བུ་དིག་ཞིག་ང་ཚོ་རེ་སྔོན་མ་ཡིན་ནི་ང་ཚོ་ད་བོད་མིའི་བླ་ན་མེད་པའི་དབུ་ཁྲིད་ཟེར་ངེས་དེ་ནས་ད་བོད་རིགས་ཀྱི་བླ་ན་མེད་པའི་དབུ་ཁྲིད་ཟེར་ངེས་དེ་ལ་ཆགས་པ་རེད་བ་དེ་འདྲས་ཡིན་དུས་སུ་མ་དེ་འདྲས་ཀྱི་ཚོར་བ་བུད་བྱེད་ཡིན་གྱི་རྐང་ཐག་ཏུ་ད་རི་ཞུ་བྱེད་ང་ནི་ཧ་རི་བུ་ཞུ་བྱེད་ལས་སུ་དེ་འདྲས་དྲ་རྒྱལ་པོ

གང་ཞུ་དགོས་རེད་ལས་རིམ་འདིའི་ཐོག་ནས་གཙོ་བོ་ཆེ་ཤོས་གཅིག་དེ་ད་ང་ཚོ་བོད་ནང་ལོགས་ནས་ཡང་གཅིག་གསན་མཁན་མང་པོ་ཞིག་ཡོད་དུས་གང་ལ་འབྲས་ལྗོངས་ཟེར་དུས་གང་ལ་རྩ་བའི་ལོ་རྒྱུས་ཆ་ནས་ང་རང་ཚོ་བོད་དང་འབྲེལ་བ་གཅིག་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་དུས་ད་རིང་སང་ད་གཅིག་གང་ཞུ་དགོས་རེད་དུས་ཚོད་ཀྱི་འགྱུར་བ་མང་པོ་ཞིག་འགྲོ་གི་ཡོད་རེད་ང་ཚོ་རླུང་འཕྲིན་གསན་མཁན་མང་པོ་གཅིག་གིས་ད་འབྲས་ལྗོངས་ནང་ལ་ཡང་གཅིག་གང་ཞུ་ནང་པའི་དད་ལྡན་གྱི་དད་ལྡན་མང་ཚོགས་ཀྱི་གྲངས་འབོར་ད་གཅིག་རོབ་རྩིས་འགྲོ་ག་ཚད་ཆགས་ཀྱི་ཡོད་རེད། བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་ཁག་གི་ཨ་ཅིག་དགོན་པ་དང་བཤད་གྲྭ་རེད་གཙུག་ལག་ཁང་ཨ་འདིའི་སྐོར་ལ་ཡ་གནས་སྟངས་འདི་ག་འདྲ་འདྲ་ཅིག་ཡོད་རེད་ལགས། ད་ད་ལྟ་འདི་དང་པོ་དེ་ལ་ཡ་ཅིག་ཁ་གསུམ་རེད་བོད་དང་འབྲས་ལྗོངས་ཀྱི་འབྲེལ་བ་གསུངས་པ་འདི་ད་ད་ལྟའི་འབྲེལ་བ་མ་རེད་པ་ད་ལྟ་ལོ་སུམ་བརྒྱ་བདུན་ཅུ་ཅིག་གི་འབྲེལ་བ་འབྲས་ལྗོངས་ལ་ཡ

བལ་ཡུལ་གྱི་གོར་ཁ་གིས་ཨེ་ནི་དམག་རྒྱབ་བྱས་ད་ཅིག་ག་སོང་བའི་བཀའ་འགྱུར་བསྟན་འགྱུར་དེ་ཚོ་མེ་སྲེག་གནང་ཡ་ཟེར་བ་དེ་འདྲའི་ལོ་རྒྱུས་དེ་འདྲའི་མང་པོ་བྱུང་ཡོད་རེད། ད་ག་ནང་བཞིན་ཡིན་ནའི་མར་འབྲུག་གི་དམག་རྒྱབ་ནི་དེ་ནི་ཅིག་སྐབས་གཅིག་ལ་ཡ་ད་འབྲས་ལྗོངས་ཀྱི་རབ་བརྟན་རྩེ་ཕོ་བྲང་ནང་འབྲུག་གི་དབང་བསྒྱུར་བྱས་དེ་འདྲ་བྱས་པ་དེ་འདྲའི་དུས་ཚོད་ཅིག་ཡང་བྱུང་ཡོད་རེད། ད་མིན་ནའི་ཡང་དབྱིན་ཇི་གི་སྐབས་ལ་ཡ་དེ་ནི་ད་ལྟའི་རྡོ་རྗེ་གླིང་དེ་ཚོ་སྔོན་མ་འབྲས་ལྗོངས་ཀྱི་རེད་དེ་ཨིན་ཕ། ཕོག་པ་དང་དེ་འདྲས་ཀྱི་ཞིག་ལོ་རྒྱུས་བྱུང་ཡོད་རེད་ད། ག་དུས་ཡིན་ནའི་དེ་གའི་སྐབས་ལ་ཡ་བོད་ཀྱི་ཡ་ད་ག་སོགས་རེད་ད། གཉན་སར་བ་དེ་ཟེར་མཁན་མི་འདུག་རྒྱབ་སྐྱོར་བྱེད་མཁན་ཟེར་མཁན་མི་འདུག་ད། བོད་ནས་མར་ཅིག་ག་སོགས་རེད་སྐུ་ཕྲེང་རིམ་བྱོན་ག་དུས་བྱུང་པ་ཡིན་ནའི་ཞིག་ག་སོགས་རེད་བོད་དང་འབྲས་ལྗོངས་ཀྱི་འབྲེལ་བ་དེ་ཧ་ལས་པ་ཅིག་བྱུང་བ་རེད་དེ། དེའི་རྗེས་ལ་དམངས་གཙོ་གི་རྗེས་ལ་ཡིན་པ་ཡིན་ནའི་ལས།

སློབ་དཔོན་འདི་ཚོ་ཐོན་ཡོང་དེ་ནི་དགེ་རྒན་འདི་གྲས་ཐོན་ཡོང་ནི་ད་དེང་སང་དགོན་པ་ཚང་མ་ལ་ཡ་བསྐྱར་དུ་ཡང་ཅིག་གར་སོང་རེད་ནམ་རོ་བ་ལངས་བྱས་འབྲས་ལྗོངས་ཀྱི་བསྟན་པ་འདི་འབྲས་ལྗོངས་ནང་ལ་ཡ་གར་སོང་རེད་སངས་རྒྱས་ཀྱི་བསྟན་པ་འདི་གྲས་བསྐྱར་དུ་ཅིག་གར་སོང་རེད་ཚུར་གསོ་ཡོང་ཡ་གི་དུས་ཚོད་ཤུགས་ཆེན་པོ་ཅིག་ཡོད་པ་དེ་འདྲས་ཀྱི་དུས་ཚོད་ཅིག་ལ་ཡ་ནི་སྐྱབས་མགོན་རིན་པོ་ཆེ་འདུག་ཟེར་རྗེས་ཞབས་སོར་འཁོད་གནང་ཐུབ་ཀྱི་འདི་གས་ཧ་ལས་པ་གི་དུས་ཚོད་ཀྱི་ཆར་པ་འོ་ད་དུས་ཚོད་ལ་སྨིན་པོ་ཨ་ནི་ཞུ་ཅིག་ད་སངས་རྒྱས་བསྟན་པ་ལ་ཡ་ཅིག་ག་སོང་རེད་ཐུགས་ཕན་གསོས་ཡག་ཡོང་གི་རེད་བསམ་པ་དཔེར་ན་ང་རེད་གི་འདུག་སྟེ་ཡིན་ནའི་ཚོར་བ་དེ་འདྲས་ཞུ་མི་དགོས། ལགས་ལགས་སོ། ཁྲོས་བྱས་འཇམ་དཔལ་ལགས་འདི་གཅིག་བཀའ་འདྲི་ཞུ་གི་ཡིན། ད་རྩ་བའི་གོང་ས་མཆོག་ད་ལོ་ཕལ་ཆེར། བཅུ། ཡས་མས་ཅིག་དེ་འདྲ་ཕྱིན་པ། འབྲས་ལྗོངས་ལ་ཡར་ཆིབས་བསྒྱུར་བསྐྱངས་ཐུབ་མི་འདུག་ཨ་ནི་ཅིག་གིས་ག་ཞུ་གི་རེད། ད་ལོ་རྒན་པ་དང་ཨ་ནི་ཅིག་གིས་བཤད་གྲྭ་དང་དེ་དགོན་པ་དེ་གྲས་དེ་ཡོད་རེད་དེ་ཡིན་ནའི་ད་ལོ་གཞོན་པའི་ནང་ལ་ཡར་ཅིག་གི་ནང་ཆོས་ལ་ད་ག་ཞུ་གི་རེད་དབྱིངས་དང་དོ་སྣང་དང་ཨ་ཅིག་གིས་སོ་སོའི་ཕ་རྒྱུད་མ་རྒྱུད་ཀྱི་ད་ཅིག་གི་ཆོས་རྒྱུད་ཅིག་ལ་ཡར་ཨ་ཅིག་དེ་འདྲས་ཀྱི་ལྟ་སྟངས་ཐོག་ནས་ཅིག་དོ་སྣང་ཆེ་ཆུང་དེ་འདྲས་ལོ་གཞོན་པ་ནང་ལ་ཡར་ག་འདྲས་ཡོད་ན་ལགས།

ནང་པ་སྤྱི་དང་ལྷག་པར་དུ་ད་དགོན་པ་གཅིག་པོ་ནང་ལོགས་མིན་པ་བྱས་བྱས་མི་སྐྱ་ཕོ་མོ་གི་ནང་ལོགས་ལ་ཡ་གཅིག་ག་སོགས་རེད་ད་ཆོས་ཀྱི་ཚོགས་པ་དེ་འདྲ་དཔེར་ན་ང་རང་གི་ཡི་གེ་དཔེ་ལྟ་ད་ཆེས་ག་སོགས་ར་བང་ལ་ཟེར་མཁན་དེ་ལ་བཙུགས་ཡོད་རེད་ད་ག་ནང་བཞིན་གཅིག་གི་ཚོགས་པ་གེ་དགུ་ག་ས་ག་ལ་ད་ཚོགས་པ་དེ་འདྲ་བཙུགས་བྱས་ཚོགས་པ་དེ་ཚོའི་ནང་ལ་ཡ་ནི་མི་སྐྱ་ཕོ་མོ་གཅིག་ག་སོགས་རེད་ད་ལོ་རྒན་ཆ་འགྱོ་དེ་ཚོ་གི་ཡང་བསྐྱར་དུ

ཚོར་བ་གསར་པ་ཞིག་ཏུ་སླེབས་ཡོང་གི་འདུག་བསམ་པ་ཞིག་ངས་དྲན་ཡོང་གི་འདུག། རྒན་ལགས་ཨ་ནི་ད་ལྟ་དེ་གཞུང་ཕྱོགས་ནས་ཡང་གཅིག་པ་གཅིག་རྐྱང་ཡིན་ན། འབྲས་ལྗོངས་གཞུང་གི་ངོས་ནས་རྩ་བའི་ད་ལྟ་ད་རྩ་བའི་གོང་ས་མཆོག་ཆིབས་བསྒྱུར་གསོལ་འདེབས་ཞུས་པ་ད་ག་རང་གི་རྩ་བའི་ག་ཞུ་གི་རེད་གོ་བ་ལེན་ཐུབ་ཀྱི་འདུག་དེ་ཡིན་ན་ཡང་ད་ཁ་ཡོད་ལག་ཡོད་ཀྱི་མངའ་སྡེ་ནང་ལ་ཡ་ད་ཅིག་གི་ག་ཞུ་གི་རེད།

ཅིག་སང་གྷ་སིཊ་ཀྱི་འདམ་དེ་འགྱོ་དེ་འདྲས་ཆགས་ཡོད་རེད་དེ། མངའ་སྡེ་སུ་གཅིག་ལ་རྒྱ་གར་མངའ་སྡེ་སུ་གཅིག་ལ་མི་འགྱོ་དེ་འདྲས་འབྱུང་འདི་ཡང་དམིགས་བསལ་གྱི་ད་ཅིག་ཐོབ་ཐང་རེད་གཅིག་འདུག་ཆགས་བསྡད་ཡོད་རེད། གཉིས་ནས། ད་ཕལ་ཆེར་ད་ག་སོག་རེད་ད་ང་ཆབ་སྲིད་ལ་དོ་སྣང་ག་སོག་ཇུས་གཏོགས་ཡོད་མ་རེད་ཡིན་ནའི་དོ་སྣང་དེ་ཡོད་རེད་པ་དེ་ཡིན་དུས་ཙམ་པ་ད་ལྟའི་སྐབས་དེ་ལ་ཡ་ལོ་བཞིའི་ནང་ལོགས་ལ་ད་ལྟའི་གི་ཅིབ་མི་ནི་སྟར་ཁོ་རང་རང་ད་བློན་ཆེན་གཙོ་བོ་དེ་ཁོ་རང་རང་ནང་པ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཅིག་དགོན་པ་དེ་ཚོ་ལ་ཡང་ཅིག་རོགས་པ་བྱས་ཡོད་ད་ཅིག་ག་སོག་རེད་ཅིག། སྔར་དང་མི་འདྲ་བ་ཞིག་ཡང་ཅིག་ཤུགས་ཆེ་རུ་ཕྱིན་པ་དང་ཅིག་ད་ག་ནས་ཤིང་དགོན་གནས་ཀྱི་འདི་ག་ལ་ཡ་དབུ་ཁྲིད་ད་དྲུང་ཆེ་ཟེར་བ་ཁོང་རྣམ་པ་ཚོ་ཁོང་རྣམ་པ་ཚོ་གིས་སྔར་མ་དང་མི་འདྲ་བ་གི་ཅིག་ཤུགས་ཆེ་རུ་ཕྱིན་བྱས་ནི་ག་ས་ག་ལ་ཡང་དགོན་པ་འདི་གའི་ཚང་མ་བཟོ་བཅོས་རྒྱག་ཡ་ཉམས་ཞིབ་བྱེད་ཡ་ད་ག་ནས་ཤིང་ཅིག་དགོན་པའི་ནང་ལོགས་ལ་ཡང་ཅིག་ག་སོག་རེད་ད

ཐུགས་སྣང་ཆེན་པོ་གནང་མཁན་ཆགས་སྡོད་ཀྱི་ཡོད་རེད། རྒྱ་ནག་ཕྱོགས་ནས་རྒྱ་ནག་གཞུང་གིས་ད་འབྲས་ལྗོངས་ལབ་དུས་འབྲས་ལྗོངས་དང་ཨ་རུ་ན་ཅལ་འདི་གས་དེ་ལ་ཡ་ཚོར་རྣོ་བའི་གི་ཨ་ཅིག་གི་གནད་དོན་ཅིག་ལ་ཡ་ལྟ་གི་ཡོད་རེད། ལྷག་པར་དུ་ད་ད་རེས་ཆིབས་བསྒྱུར་དེ་འདྲ་ཅིག་ཆགས་ཡོད་དུས་སྒང་ལ། ཏན་ཏན་དེའི་གི་ཡང་ཅིག་ཁྱད་པར་འདྲ་བོ་ཅིག། ཆབ་སྲིད་ཀྱི་ཐོག་ནས་དེ་ལ་གནད་འགག་ཅིག་ཡོད་ཀྱི་རེད་དྲན་གྱི་འདུག་འཇམ་དཔལ་ལགས་སྐུ་སྒེར་ངོས་ནས་ད་དེ་ད་རེས ༸གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཆིབས་བསྒྱུར་འདིའི་གི་གལ་གནད་ཐོག་ལ་ཡ་ཨ་ནི་གཟིགས་སྟངས་ག་འདྲ་ཡོད་ན།

ཤུགས་ཆེ་རུ་ཕྱིན་སོང་བ་སྐབས་དེ་དུས་ཙམ་པ། ད་ལྟའི་སྐབས་དེ་ལ་ཡ་ད་ཅིག་ག་སོག་རེད་སྐྱབས་མགོན་རིན་པོ་ཆེ་བཞུགས་ཏེ་འབྲས་ལྗོངས་ཆིབས་བསྒྱུར་གནང་སྟེ་ཨ་རུ་ན་ཅལ་པར་དེ་ཤི་ནས་ད་ལྟ་སྐད་བརྒྱབ་ས་གྱུར་ཏེ་ཡིན་ནའི་འབྲས་ལྗོངས་ད་ལྟ་ཁ་སྐད་སྐད་རྒྱག་མཁན་བྱུང་མ་སོང་དེ་ཡིན་དུས་ཙམ་པ་དེ་ཕལ་ཆེར་བརྟན་པོ་རུ་ཕྱིན་པ་དང་ཨ་ནི་མ་གཞི་ད་སྲུང་སྐྱོབ་དེ་རྒྱ་གར་རང་གི་སྲུང་སྐྱོབ་དེ་ཅིག་ད་ག་སོག་སྲུང་སྐྱོབ་བཙན་པོ་རེད། དེ་ཡིན་དུས་ཙམ་པ་ལྷག་པར་དུ་རྒྱ་གར་གྱི། ཁོ་རང་ཚོ་རང་གི་རྒྱ་གར་གཞུང་གི་གཟིགས་སྟངས་ལས་གཟིགས་པ་ཡིན་ན། རྒྱ་གར་གྱི་ས་མཚམས་དེ་ལ་ནང་པ་ག་པར་ལ་ཡོད་ནའི་ལ་དྭགས་རེད་ཨ་རུ་ནཱ་ཅལ་པར་དེ་ཤི་ལ་ཧོལ་སྤི་ཏི་རེད་འབྲས་ལྗོངས་རེད། ནང་པ་ག་པར་ལ་ཡོད་པ་ཡིན་ནའི་རྒྱ་གར་གྱི་སྲུང་སྐྱོབ་ལ་ཡ་ཉེན་ཁ་མེད་པ་ཅིག་ད་ག་སོག་རེད་བློས་ཁེལ་པ་ཅིག་རྩིས་གནང་གི་ཡོད་རེད་ལབ་དེ་རེད་དེ་འདྲས་ཅིག་རེད་དེ་ཡིན་དུས་ཙམ་པ་དེ་འདྲས་ཀྱི་ཅིག་ག་སོག་རེད་ཡ་དམིགས་བསལ་གྱི་དེའི་དེ་ལྟར་ཅིག་རྒྱ་ནག་དང་འབྲེལ་བ་ཡོད་པ་གི་ཐོག་ལ་ད་ལྟ་ཁས་གོ་རྒྱུ་དང་དེ་འདྲས་ཁས་མི་འདུག། ལགས་ལགས་སོ། དེ་ནས་འཇམ་དཔལ་ལགས་ངས་དྲི་བ་གནད་འགག་གཅིག་འདི་འདི་ཆགས་སྡོད་ཀྱི་ཡོད་རྩ་བའི་འཇམ་དཔལ་ལགས་ད་གིན་གོང་དུ་དྲི་བ་དང་པོའི་སྐབས་ལ་ཡ་བཀའ་ལན་གནང་སོང་རྩ་བའི་གོང་ས་མཆོག་ད་དེ་ཤག་བོད་མིའི་དབུ་ཁྲིད་ལ་ནི་གཅིག་པུ་མ་ཡིན་པ་བོད་རིགས་ལ་ནི་ད་ང་ཚོ་ཧི་མ་ལ་ཡའི་རྒྱུད་ཀྱི་ཨ་ནི་ཡོངས་རྫོགས་ཀྱི་ད་གང་བྱས་དད་གུས་ཧ་ཅང་ཆེན་པོ་ཞུ་སྡོད་ས་ཅིག་ཆགས་སྡོད་ཀྱི་ཡོད་རེད་འདི་དང་འབྲེལ་བྱས་ད་དཔེར་ན་གོང་ས་མཆོག་གི་དགོངས་གཞི་གཙོ་བོ་འདི་ད། ཐུགས་བསྐྱེད་དམ་བཅའ་བཞི། དེའི་ཐོག་ལ་ཡ་ད་ཧི་མ་ལ་ཡའི་རྒྱུད་ཀྱི་ཨ་ཅིག་ད་ལྟའི་མང་ཚོགས་ཡོངས་ནས་ག་སོག་རེད། མཉམ་རུབ་ཀྱི་ཐོག་ནས་ཨ་ཅིག་གི་ནུས་པ་ག་འདྲ་རེ་ཅིག་བཏོན་གནང་ཡ་ཡོད་པ་གཟིགས་ཀྱི་ཡོད་ན་ད་དཔེར་ན་འབྲས་ལྗོངས་གལ་ཆེན་པོ་ཞེ་པོ་ཆགས་ཀྱི་ཡོད་རེད་ཨ་རུ་ན་ཅལ་གལ་ཆེན་པོ་ཞེ་པོ་ཆགས་ཀྱི་ཡོད་རེད་ཡིན་ནའི་གོང་ས་མཆོག་ཡང་སྲིད་ཡང་སྲིད་ཆིབས་བསྒྱུར་ད་སྐུའི་གནས་བབ་ཀྱི་ཆ་ནས་དེ་འདྲའི་ཆིབས་བསྒྱུར་ཡོང་ཐུབ་ཀྱི་ཡོད་མ་རེད་ད་དགོངས་གཞི་དགེ་བའི་དགོངས་གཞི་སྒྲུབ་པ་ལ་ཧི་མ་ལ་ཡའི་རྒྱུད་ཀྱི་ཨ་ཅིག་གི་ད

ངས་མར་རྒྱ་རི་རིན་པོ་ཆེ་ཞིང་གཤེགས་དེ་ད་ག་རང་སྲུང་ཞུ་གི་ཡོད་གང་ཡིན་ཟེར་ན། ག་སོག་རེད་ད་ཆོས་སྲིད་གཉིས་ལྡན་གི་སྐྱབས་མགོན་རིན་པོ་ཆེ་ཆོས་སྲིད་གཉིས་ལྡན་གི་དབུ་ཁྲིད་ཡིན་པའི་སྐབས་དེ་ལ་ཡ་ད་བོད་ཀྱི་ཆོས་སྲིད་ཚང་མ་གི་དབུ་ཁྲིད་སོར་བཞེས་ཆ་ཆབ་སྲིད་ཀྱི་ཐོག་ལ་ཡ་དབུ་ཁྲིད་ཆ་དེ་དུས་ཙམ་པ་ཨ་ནི་གཞན་དག་ཚོ་གི་ཅིག་ག་རེ་ཟེར་དགོས་རེད་དམིགས་བསལ་གི་ཅིག་ག་རེ་ཟེར་དགོས་རེད་མངོན་གསལ་དོད་པོ་བྱེད་མ་ཐུབ་ཅིག་ཆགས་ཡིན་དུས་ཙམ་པ་ད་ལྟའི་སྐབས་དེ་ལ་ཡ་སྐྱབས་མགོན་རིན་པོ་ཆེ་ད་ག་རེ་ཟེར་དགོས་རེད་ནང་པ་ཡོངས་ཀྱི་དབུ་ཁྲིད་ཆགས་པ་རེད་བ་ནང་པ་ཡོངས་ཀྱི་དབུ་ཁྲིད་ཆགས་ཡོང་དུས་ཙམ་པ་ཚང་མ་གི་ད་དབུ་ཁྲིད་ཡིན་པ་ཅིག་ལ་ཆགས་ཀྱི་ཡོད་རེད། ཡིན་ནའི་ད་འདི་གས་ཚང་མ་ག་རེ་ཟེར་དགོས་རེད། ཕར་ཚུར་འབྲེལ་བ་མཐུད་དགོས་ཡ་ད་གལ་ཆེན་པོ་ཞེ་པོ་ཅིག་རེད་བ། ལ་དྭགས་ལ་དྭགས་ཁོ་རང་ཚོ་རང་གི་ཞེ་པོ་ཅིག་དད་པ་ད་ཚང་མ་ཅིག་ཡོད་རེད་འབྲས་ལྗོངས་ཀྱི་འབྲས་ལྗོངས་སོ་སོ་ཅིག་ཡོད་རེད་ཨ་རུ་ནཱ་ཅལ་དུ་ཅིག་ཡོད་རེད། ད་འདི་གས་ཚང་མ་ཚུར་འབྲེལ་བ་མཐུད་དགོས་ཀྱི་ཡོད་པ་ཡིན་ན་སུས་མཐུད་དགོས་ཀྱི་ཡོད་ད་ལྟ་དྲི་བ་འདི་ཁྱེད་རང་དྲི་བ་འདི་ལན་ལན་འདི་ང་རང་ཚོའི་བོད་པའི་ག་རེ་ཟེར་དགོས་རེད་བཙན་བྱོལ་གཞུང་གི་བསམ་གཏོང་དགོས་ཡ་ཞེ་པོ་ཅིག་རེད་དེ་གང་ཡིན་ཟེར་ན་ད་དགའ་ལྡན་ཕོ་བྲང་དགའ་ལྡན་ཕོ་བྲང་རེད་མི་ཡི་གེ་སྐྱབས་མགོན་རིན་པོ་ཆེའི་ཞབས་ཞུ་ཡི་གེ་ཞུ་དགོས་ཀྱི་ཡོད་རེད་ད་བོད་གཞུང་གི་ནང་ལ་ཡ་ཅིག་ག་རེ་ཟེར་དགོས་བཙན་བྱོལ་གཞུང་ནང་གི་ཅིག་ག་རེ་ཟེར་དགོས་རེད་དེ་འདྲས་ཀྱི་ཚང་མས་ཧི་མ་ལ་ཡ་རི་རྒྱུད་ལ་སྐྱབས་མགོན་རིན་པོ་ཆེའི་མཛད་པ་འདི་ཕར་རྒྱས་དགོས་ཡ་ད་ཚུར་རུག་རུག་ཚང་མ་ཚུར་རུག་རུག་བཟོ་དགོས་ཡ་ད་གནང་དགོས་ཡ་འདི་འགན་ལེན་མཁན་ཅིག་ད་ལྟ་སུས་ལེན་གི་ཡོད་ན་བསམ་པ་ངས་ཇི་ལྟར་ཧ་གོ་མི་འདུག་ཁྱེད་འདི་གལ་ཆེན་པོ་ཞེ་པོ་ཅིག་རེད་གསུངས་པ་དེ་ངས་ཟིན་པ་གལ་ཆེན་པོ་རེད། སོ་སོ་སོ་སྒེར་སྒེར་གྱི་མངའ་སྡེ་ཚོ་ཡིན་ནའི་ཚང་མས་གནང་གི་ཡོད་དེ་ཡིན་ནའི Coordinated Efforts ཟེར་བ་ཨིན་ཇི་ནང་ལ་ཚང་མ་རུག་རུག་ཅིག་གནང་དགོས་དེ་གལ་ཆེན་པོ་ཞེ་པོ་ཅིག་རེད་ད་དེ་འདྲ་ཅིག་འབྲེལ་བ་མཐུད་གནང་མཁན་ཆུང་ཆུང་ཅིག་བྱུང་པ་ཡིན་ན High Level གི་ག་ས་པ་རེད་མཐུད་མ་ཐུབ་དཀའ་ངལ་དེ་གེགས་གེགས་མ་རེད། གང་ཡིན་ཟེར་ན་ལ་དྭགས་ཨ་རུ་ནཱ་ཅལ་པྲ་དེཤ་ཧི་མ་ལ་ཡའི་རི་རྒྱུད་ལ་ཡོངས་རྫོགས་མི་རིགས་དང་ད་ག་ནང་བཞིན་ཅིག་གི་བལ་ཡུལ་ནང་ལའི་ད་ག་རེད་ཤར་པ་ཟེར་ནའི་རེད་རྟ་མང་ཟེར་ནའི་རེད་རྟ་མང་ནི་ཧ་ལས་པའི་མི་འབོར་ཆེན་པོ་རེད་མི་ཕལ་ཆེར་ས་ཡ་བཞི་ལྔ་ཅིག་རེད་རྟ་མང་དེ་གས་ཚང་མ་སྐྱབས་མགོན་རིན་པོ་ཆེ་ལ་ཡར་གཏིང་ནས་དད་པ་དད་པ་ཡོད་པ་དེ་ང་ཚོ་བོད་པའི་དད་པ་ལས་ཕལ་ཆེར་ཆེ་བ་མེད་ནའི་ཆུང་བ་མེད་པའི་དད་པ་དེ་འདྲ་ཞིག་རེད་དེ་ཡིན་ནའི་ང་རང་ཚོ་གི་ད

བྱེ་བྲག་མ་ཡིན་པ་བྱས་ད་ཧི་མ་ལ་ཡའི་རྒྱུད་ཐུན་མོང་གི་ཐོག་ནས་ད་མཉམ་རུབ་ཀྱི་ནུས་པ་སྟོན་ག་འདྲས་སྟོན་དགོས་ཀྱི་འདུག་ཨ་ནི་གཅིག་སྒྲིག་འཛུགས་ཀྱི་ངོ་བོ་ཐོག་ནས་ཨ་ནི་ཡོང་དགོས་ཡ་དེ་འཇམ་དཔལ་ལགས་སྐུ་སྒེར་ངོས་ནས་ད་དེ་འགན་དེ་སུས་ཁྱེར་གནང་གི་རེད་དེ་དྲི་བ་ཆེན་པོ་ཞིག་འདུག་གསུང་དུས་སྒང་ལ་ཡ་ཨ་ནི་འཇམ་དཔལ་ལགས་ཀྱིས་འདིའི་སྒང་ལ་ཡ་དེ་སྔ་རྒྱ་རི་རིན་པོ་ཆེ་བཀའ་ཟུར་བཀའ་ཞིང་གཤེགས་དམ་པའི་སྐོར་ལ་ཡ་ལུང་འདྲེན་གནང་སོང་འཇམ་དཔལ་ལགས་ད་སྐུ་སྒེར་ངོས་ནས་དེ་འདི་ག་འདྲས་གནང་ན་ཡག་ག་འདུག།

བལ་ཡུལ་སྤྱི་ཁོག་ནང་ལོགས་ལ་རེད་བ་ད་བལ་ཡུལ་སྤྱི་ཁོག་ནང་ལོགས་ལ་སྔོན་མ་ཡིན་ན་ད་ཧིན་རྡུ་ཆོས་ཡིན་ཞེས་བཤད་བསྡད་པ་རེད་དེ་དངོས་གནས་བྱས་ན་ད་ལྟ་ཞུས་པའི་དེ་གས་ནང་པ་གི་མི་འབོར་ཁོ་རང་ས་ཡ་དྲུག་ཙམ་ཞིག་ཡོད་རེད་ད་བལ་ཡུལ་སྤྱི་ཁོག་ནང་ལོགས་ལ་ཡང་བྱས་ཙང་ས་ཡ་དྲུག་དེ་གས་ལ་ཡང་ང་ཚོ་གཅིག་ག་རེ་ཟེར་དགོས་རེད་འབྲེལ་བ་མཐུད་པ་ཡིན་ན་ཡིན་གཅིག་མིན་གཅིག་དེ་གས་བོད་པ་བཟོ་གི་རེད་ཟེར་གི་ཡོད་མ་རེད་དེ་གས་ནང་པ་གི་ད་ག་རེ་ཟེར་དགོས་རེད་ད་ལ་མི་ག་མཐུན་རྐྱེན་ཡོད་པ་དེ་གས་ཁོང་ཚོ་གང་སྦྱར་ཐུབ་པ་ད་དེ་འདྲ་གི་འབྲེལ་བ་ཐུག་ཐུབ་པ་ཡིན་ན་ཤུགས་ཆེན་པོ་ཞིག་ད་བལ་ཡུལ་གཅིག་པོར་ཆགས་ཀྱི་རེད། ད་ག་ནས་ཕྱིན་ཆད་ཀྱི་དེ་ག་སོང་བས་ང་རང་ཚོ་འབྲུག་ལས་དང་འབྲེལ་བ་སྐྱོ་པོ་ཞིག་ད་རེད་འདུག་ཨང་ད་འདི་པོ་འདུག་ཅེས་ལི་ཡ་ཁྱེད་ཚང་འོ་དེ་ཚོའི་སོར་དེ་ཚོ་ག་རེ་རེད་ཅེས་ག་ནས་ཐུག་ཤོར་འགྲོ་གི་ཡིན་ན། ད་ང་རང་ག་ས་ག་ལ་ཡང་འབྲུག་ལ་སླེབས་པ་རེད་ད་བལ་ཡུལ་ནང་ལ་ལས་ཀ་བྱས་པ་རེད་ག་ས་ག་ལ་ཡང་འགྲོ་བསྡད་དུས་རྩོམ་པ་ཅིག་དེ་འདྲས་བྱས་ན་དེ་འདྲས་བྱས་ན་བྱས་མེད་འགྲོ་བསམ་པ་རབ་དེ་འདྲས་ཡོང་ད་བསྡད་ཀྱི་འདུག་ད་ལྟ་ཡིན་ནའི་ཁོ་ག་སོང་རེད་ད། ང་ཚོའི་ད་ལྟ་འགན་ཡོད་ཕྱིན་ཚར་བ

འཇམ་དཔལ་ལགས་ང་ད་ལྟ་དུས་ཚོད་རྐྱེན་པས་དྲི་བ་ཐ་མ་འདི་བཀའ་འདྲི་ཞུ་གི་ཡིན་ད་ད་ལྟ་གོང་དུ་བཀའ་མོལ་གནང་བྱས་ཕྱིན་སོང་ཡིན་པ་ཡིན་ནའི་ད་ཅིག་གི་ག་ཞུ་གི་རེད། འབྲས་ལྗོངས་ནང་ལ་ཡ་ད་རྩ་བའི་ལ་དྭགས་ལ་དྭགས་རེད་དེ་བཞིན་གི་ས་གནས་གཞན་ཁག་གི་ནང་ལ་ཡ་ད་ཅིག་གི་དེ་ཤ་ཨ་ནི་ཅིག་གི་གདན་ས་ཁག་ནས་ཨ་ནི་བླ་མ་དགེ་བཤེས་ཐོན་པ་མང་པོ་ཅིག་ད་རང་ཡུལ་ལ་ཕེབས་བྱས་ཨ་ནི་བོད་བརྒྱུད་ནང་བསྟན་མི་ཉམས་གོང་འཕེལ་དང་ཉམས་པ་སླར་གསོའི་ཨན་ཅིག་གི་བསྟན་པའི་ཞབས་འདེགས་རླབས་ཆེན་བསྒྲུབས་དང་སྒྲུབ་བཞིན་པ་རེད་ཤག། ཨན་ཅིག་གི་འབྲས་ལྗོངས་ནང་ལ་ཡང་ཅིག་ད་ད་ལྟ་སྐབས་སུ་བབས་པ་འབྲས་ལྗོངས་སྒང་ལ་ཡང་བཀའ་མོལ་ཅིག་འགྲོ་བཞིན་པ་ཡིན་དུས་སྒང་ལ་ཡང་ཨན་ཅིག་གི་བོད་པའི་དགེ་བཤེས་དང་མཁན་པོ་བླ་སྤྲུལ་ཨན་ཅིག་གདན་ས་ཁག་ནས་ཨན་ཅིག་འབྲས་ལྗོངས་ནང་ལ་ཡང་ཅིག་གི་ག་ཞུ་གི་རེད་བོད་མིའི་ཕྱོགས་ནས་ཡང་ཅིག་གི་ཕར་ལ་ཡང་ཐུགས་ཕན་གསོ་ཡས་ཀྱི་ཞབས་འདེགས་སྒྲུབ་ཡས་ཀྱི་གོ་སྐབས་འདི་འདྲས་ཅིག་ཡོད་པ་དགོངས་ཀྱི་ཡོད་ན་ཨན་ཅིག་ཡང་ཅིག་ད་ལྟ་བར་དུ་ལས་རིམ་འདི་འདྲས་འགྲོ་གི་ཡོད་རེད་པས་དེ་ཅིག་བཀའ་འདྲི་ཞུ་གི་ཡིན།

ངས་ད་གིན་ཞུས་པ་ནི་གཅིག་པ་ཆགས་པ་རེད་དེ་ཡིན་ནའི་གཅིག་པ་ཆགས་པ་ཡིན་པ་འདི་ཕར་དེ་འདྲས་རེད་ཅེས་ངོ་སྤྲོད་བྱས་འབྲེལ་བ་མཐུད། ཚང་མ་མཉམ་རུག་བྱས་ནས་ཅིག་ད། ཅིག་ཧི་མ་ལའི་རི་རྒྱུད་ཚང་མ་གི་ཅིག་བརྟན་བཞུགས་རབ་ཕུལ་གྱི་ཡིན་པ་ཡིན་ན་ད། ཚོགས་པ་གི་ཕུལ་མཁན་ད་ཡོད་རེད་དེ་ཡིན་ནའི་དངོས་སུ་ད་དེ་འདྲས་ཅིག་གྲ་སྒྲིག་རབ་དེ་འདྲས་བྱེད་དགོས་གི་ཡིན་ནི་ག་རེ་བྱེད་དགོས་ཡིན་ནི་སུས་བྱེད་དགོས་ཡིན་ནི་དེ་འདྲས་ཡག་པོ་ཡོང་ས་རེད་བསམ་པ་རབ་བྱས་དྲན་བསྡད་ཀྱི་ཡོད། རེད་རེད་ལགས་འོང་ད་འཇམ་དཔལ་ལགས་ཀྱིས་ད་ལྟ་གོང་དུ་བཀའ་གནང་པ་ནང་བཞིན་གཙོ་བོ་འདི་ད་སོ་སོའི་ངོས་ནས་རང་འགུལ་གྱི་ཐོག་ནས་ལས་འགུལ་དང་ལས་གཞི་བརྩམ་དགོས་དེ་གལ་ཆེན་པོ་ཡིན་པ་དེའི་གལ་གནད་སྐོར་ལ་ཡང་བཀའ་གནང་སོང་ལགས་སོ་འཇམ་དཔལ་ལགས་ཨ་ནི་ང་དུས་ཚོད་རྐྱེན་པས་དེ་གར་མཚམས་བཞག་གི་ཡིན་དེ་རིང་ང་ཚོའི་བགྲོ་གླེང་མདུན་ལྕོག་གི་ལས་རིམ་འདིའི་ཐོག་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ཚེས་པ་བཅུ་གཅིག་ནས་ཨ་ནི། སྒང་ཏོག་ལ་ཡང་ཆིབས་སྒྱུར་དང་འབྲེལ་ནས། དེའི་ཆིབས་སྒྱུར་གྱི་གལ་གནད་སྐོར་ལ་ཡང་དགོངས་ཚུལ་ལྷུག་པོ་གསུང་བ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཐུགས་རྗེ་གནང་ཐུགས་རྗེ་གནང།